པུ་ལི་རྩོ་ནས་དྲུག་ཅུ་རབ་བརྒྱད་བཙུགས་པ་མཛད་དེ་ཡོད་དེ་ནོག་ལ་དྭགས་དབུས་གཞུང་མངའ་སྡེ་སྤྱི་དང་ས་སྐྱེས་མི་རིགས་ཕན་བདེ་ལས་ཁུངས་སི་ངེས་སྟོན་པ་བཀྲ་ཤིས་སྒྲོལ་མའི་དབུ་བཞུགས་སི་ནང་ང་ཆོས་ཚོགས་སོ་སོའི་བུ་མོའི་དབུ་སྐྱོང་ཀུན་ནས་ཚོགས་པ་ཞིག་ཚོགས་ཏེ་ཨི་ན་ཟླའི་ཚེས་བརྒྱད་དི་ཞག་ག་འཛམ་གླིང་སྤྱི་ལྡན་ནི་བུ་མོ་ཀུན་ནི་ཞག་རྩི་ཅེས་དང་འབྲེལ་ཏེ་གྲོས་བསྡུར་མཛད་དེ་ནོག་ཚོགས་པའི་རིང་ལ་འཐུས་མི་ཀུན་ནས་ལ་དྭགས་སི་བུ་མོ་ཀུན་ནས་ལས་ཁག་ཚང་མའི་ནང་ང་རང་རང་ངི་རྩལ་དང་ཁྱུད་ཀུན་སྟན་ན་མཛད་དེ།

ལོག་ས་བྷའི་འདེམས་བསྐོའི་ཕི་འ་རེ་ལྟོས་པ་བརྒྱ་ནང་དགུ་བཅུ་གོ་ལྔ་ཅན་ནི་མིང་ཐོ་དང་པོ་སྤེལ་ལ་མཛད་དེ་ནོག་བཀའ་བྲོ་རྒྱལ་ཁག་ཨུ་ཏར་པར་དེས་ནས་རེ་ལྟོས་པ་ལྔ་བཅུ་ང་གཅིག་ནུབ་ཕྱོགས་བེང་གཱལ་ནས་ཉི་ཤུ་མ་དེ་པར་དེས་ནས་ཉི་ཤུ་རྩ་བཞི་གུ་ཇུ་རཱ་དང་ར་ཇི་སི་ཐན་རྒྱལ་ཁག་ཀུན་ནས་རེ་ལྟོས་པ་བཅོ་ལྔ་བཅོ་ལྔ་ཀེ་རལ་ནས་བཅུ་གཉིས་ཏི་ལང་གཱ་ན་ནས་དགུ་ཨ་སམ་རྗར་ཁན་དང་ཆི་ཏིས་གྷར་ཀུན་ནས་བཅུ་གཅིག་བཅུ་གཅིག་ལྡེ་ལི་ནས་ལྔ་ཇམ་མུ་ཁ་ཆུལ་ནས་གཉིས་ཨུ་ཏར་ར་ཁན་ནས་གསུམ་ཨ་རུ་ནཱ་ཅལ་པར་དེས་ནས་གཉིས་དང། སྒོ་བ་ཏྲི་པུ་ར་དང་ཨན་ད་མཱན་ཨེན་ནི་ཀོ་པར་ཨའི་ལན་དགུ་ནས་རེལ་ཏོ་སྤ་རེ་རེ་ལོག་གསར་པའི་ལྡན་སྐོས་བྷེ་ཨ་ཚན་དགུ་ནི་ཁྱབ་བསྒྲགས་མཛད་དོན་ནོག་ཨི་ན་ཏུ་ལར་ཧྲི་ལོ་ན་རེ་འདར་མོ་དི་བྱེད་ཀ་ནང་བཞིན་ཡོང་ཆེ་ཤ་ནི་བཞག་ཁ་ཅིག་གི་ནང་ཨ་ཞན་ཀོ་ན་སི་དགུ་ནི་བྷི་ཨང་རེལ་ཏོ་སྤ་དགུ་ནི་ཚ་ནི་ཁྱབ་བསྒྲགས་ས་བཅོས་བྱེད་དོན་ནོག།

ཡར་རྒྱས་ཆ་ཅེས་ནི་མི་དམངས་ཀུན་ལ་ཕན་ཐོགས་དང་མཉམ་པོ་མཉམ་པོ་ཡུལ་ལི་སྲུང་སྐྱོབ་པའི་གངས་འཇིགས་སྤར་རྒྱ་ཟེར་ནས་ནོག་ཡང་ཡུལ་ལི་སྲུང་སྐྱོབ་པོ་ས་མཚམས་སྲུང་སྐྱོབ་དང། བསྟན་བཤིག་སི་གདོང་ལེན་མཛད་ཅེས་གཅིག་པོ་མིན་པ། དུས་དང་མཉམ་པོ་སའི་བར་སྲུང་སྐྱོབ་པའི་ཐོག་གངས་ལི་རྩེར། དྲག་པོ་སྲུལ་དགོས་ཅེས་མ་ཁག་ཅན་ཡོད་མཁན་ནི་སྐོར་ལ་བཤད་ད་མཛད་དེ་ནོག། ཡང་བུ་མོ་ཀུན་ནི Indian Premier League ཀིར་ཀེཊ་འགྲན་བསྡུར་རི་ནང་ང་མདང Mumbai Indians ཡིས Royal Challengers Bangalore ལ།